རེད་པ་ད། ཨ་ནི་གཅིག་འཛུམ་པ་འདྲ་བོ་གནང་ནས་ཞལ་འཛུམ་གནང་སྒང་ལ་ཨ་ནི་ཡར་རྒྱུ་ཞུས་པ་རེད་རྒྱུ་རྐྱེན་ཞུས་ནས་ག་རེ་ཡིན་ན་ཟེར་ད་དེ་དུས་ལྷ་ཡི་དབང་པོ་གིས་ཞུས་འདུག་པ་བརྒྱ་བྱིན་གྱིས་ང་སྔོན་གྱི་སྐྱེ་བ་དྲན་ནས་འཛུམ་པ་ཡིན་དེ་ཡང་འདི་ལྟ་སྟེ། སྔོན་རྒྱལ་པོ་ཙན་དན་ཞེས་བྱ་བ་ཞིག་བྱུང་བས་ཡུལ་ལྗོངས་ནགས་ཚལ་དབེན་པ་ཞིག་ཏུ་དྲང་སྲོང་ཅི་ལ་ཡང་ཁྲོ་བ་མེད་པར་བཟོད་པ་ལ་དགའ་བ་ཞེས་བྱ་བ་བསམ་གཏན་ལ་གནས་པས་ད་དྲང་སྲོང་བཟོད་པ་སྨྲ་བ་ཟེར་དེ། ཨ་ནི་བི་ཀའི་དབེན་པའི་གནས་ལ་དེ་ནས་བཟོད་པ་བསྒོམས་བསྡད་ཡོག་རེད་བཟོད་པ་བསྒོམས་ནས་བཞུགས་ཡོག་རེད་ད་བསམ་གཏན་ལ་གནས་པས། རྒྱལ་པོ་ཙན་དན་བཙུན་མོའི་འཁོར་དང་བཅས་རྩེ་དགའི་ཕྱིར་ནགས་ལྗོངས་སུ་སོང་སྟེ། ས་ཕྱོགས་ཉམས་དགའ་བ་ཞིག་ཏུ་ངལ་གསོ་ཞིང་བསྡད། རྒྱལ་པོ་ད་བི་ཀའི་བཙུན་མོ་འཁོར་དང་བཙུན་མོ་འདྲ་བོ་ད་འཁོར་དང་བཅས་པ་རེད་འཁོར་ཉུང་ཉུང་འདྲ་བོ་བྱས་ནས་ད་བི་ཀའི་འཆམ་འཆམ་བྱས་ནས་བི་ཀའི་ཤིང་ནགས་གསེབ་ལ་བི་ཀའི་ཨ་ནི་ཕེབས་པ་རེད་ལྷོད་ལྷོད་བྱས་ནས།

དེ་ཡིན་དུས། ཁྲོ་བ་མེད་པར་བདེན་ན་ཟེར། ད་ཁོ་ཚོས་ཡིད་ཆེས་ཀྱི་མ་རེད་པ་ད་ཡན་ལག་གང་ག་རྐང་ལག་གང་ག་བཅད་ཚར་ནས་ད་དུང་ང་ཁོང་ཁྲོ་རྒྱུན་ནས་ཟ་གི་མེད། ད་ཟེར་ཡག་དེ་ད་ག་སེ་རེད་བསམ་ནས། ཨ་ནི་བདེན་ཚིག་གསུངས་ནས་རོ། ད་ཁྲོ་བ་མེད་པར་བདེན་ན་ངའི་ལུས་སྔར་བཞིན་དུ་གྱུར་ཅིག། རོ་ད་ང་ཁོང་ཁྲོ་རྒྱུན་ནས་ཟ་གི་མེད་དེ་བདེན་པ་ཡིན་ན་བདེན་པ་དེའི་སྟོབས་ཀྱིས་ལུས་འདི་བི་ཀའི་སྔ་མ་ནང་ལྟར་ཆགས་པར་གྱུར་ཅིག་ཅེས་བརྗོད་མ་ཐག་ཡན་ལག་རྣམས་འབྱར་ཞིང་རྨ་ནི་སོས་པར་གྱུར་ཏོ། འོ་དེ་རེད། རྒྱལ་པོ་དེ་ནི་ལུས་ལ་ཆུ་བུར་ད། རྒྱལ་པོ་དེ་གིས་བི་གའི་ཚོགས་ངན་པ་བི་གའི། སྡིག་པ་ཆེན་པོ་ཞེ་པོ་བསགས་པ་རེད་པ་ད་དྲང་སྲོང་བཟོད་པ་སྨྲ་བ་བཟོད་པ་བསྒོམ་ནས་བཞུགས་བསྡད་མཁན་གཅིག་ལ་ཨ་ནི་ཡན་ལག་གང་ག་བཅད་པའི་ཁོང་ཁྲོ་བི་གའི་ཞེ་པོ་ཅིག་ལངས་ནས་བི་གའི་ཁོང་ཁྲོ་ཆེན་པོའི་སྔགས་ནི། ཕྲག་དོག་དང་ཁོང་ཁྲོ་ཆེན་པོའི་ངང་ནས་དེ་ནི། བི་གའི། གནོད་པ་བྱས་པ་རེད་པ་ད་དེ་ཡིན་དུས་དེ་གི་རྣམ་སྨིན་གྱི་ལས་ཀྱི་རྣམ་སྨིན་གྱིས་བི་གའི། ད། ཚེ་དེ་ལ་མྱོང་བ་འདྲ་བོ་བྱས་ནས། དེ་ནས་རྒྱལ་པོ་ལུས་ལ་ཆུ་བུར་སྣ་ཚོགས་ཐོན་ཏེ། གཟུགས་པོ་ཁོ་རང་བའི་ཆུ་བུར་གྱིས་རྨ་ཡག་གང་ནས། དེ་ནས་ཆུ་བུར་སྣ་ཚོགས་ཐོན་ཏེ། ཐོན་ཏེ་དམྱལ་བར་སྐྱེས་སོ། ད་དེ་ནས་ཚེ་འཕོས་ནས། མ་ཤི་གོང་ནས་བའི་གཟུགས་པོ་ལ་ཆུ་བུར་ཐོན་པས་རྨ་ཡག་གང་ནས་བའི། དེ་ནས་མར་ཤི་ནས་ལམ་སང་དམྱལ་བ་ལ་སྐྱེས་སོ། དེ་དུས་ཀྱི་དྲང་སྲོང་བཟོད་པ་ལ་དགའ་བ་དེ་ད་ལྟ་ངའོ། ཁོ་སངས་རྒྱས་བཅོམ་ལྡན་འདས་ཡིན་གསུངས་པ་རེད། རྒྱལ་པོ་ཙན་དན་དེ་ནི་ལྷས་སྦྱིན་ནོ། འོ་ད་ལྷས་སྦྱིན་བྱས། ཞེས་གསུངས་པས་བརྒྱ་བྱིན་ལ་སོགས་པའི་འཁོར་རྣམས་བཟོད་པའི་གོ་ཆ་ལ་མཆོག་ཏུ་དད་ཅིང། གནས་སུ་སོང་ངོ་རང་གནས་འོ་ད་སོ་སོ། འདི་ནི་བཟོད་པའི་ཆོས་སྐོར་རོ། ད་འདི་སོང་ང་སྡུག་བསྔལ་དང་ལེན་གྱི་མ་རེད་གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ་བྱེད་སྟངས་འདི།

བདེ་བ་ལ་མ་ཆགས་པར་མ་ཟད་སྡུག་བསྔལ་ལ་རྗེན་དུ་མཐོང་ནས་སྨན་ལྟར་བསྟེན་པ་ཞིག་དགོས། སྡུག་བསྔལ་ལ་བུ་ག་རྗེན་དུ་མཐོང་ནས་སྨན་ནང་ལྟར་བསྟེན་པ་ཅིག་སྡུག་བསྔལ་དང་དུ་བླངས་ནས། ཆོས་ཕྱིར་དཀའ་སྤྱད་བཟོད་པ་དང་གཞན་ཡང་ན་ཚ་དང། མི་འདོད་པའི་དགྲ་དང་ཐ་ན་རྨི་ལམ་གྱི་སྡུག་བསྔལ་སུ་བྱུང་ཡང་སྔར་བློ་སྦྱོང་གི་སྐབས་སུ་ཞུས་པ་བཞིན་དེ་ཐམས་ཅད་ཆོས་ཀྱི་གྲོགས་སུ་གྱུར་ཏེ། ལས་ངན་ཟད་པའི་རྒྱུར་བསམ་པ་དང། དེས་དཔགས་ཏེ་གཞན་ལ་སྙིང་བརྩེ་བ་དང། འཁོར་བའི་སྐྱོན་བསམ་པ་སོགས་པས་ནི་བཟོད་པར་བྱས། སྡུག་བསྔལ་བྱུང་བ་ནའང་ཕྱི་མ་ངན་སོང་དུ་མྱོང་དགོས་པའི་སྡུག་བསྔལ་གྱི་གོ་འདིས་བཅད་དོ་སྙམ་དུ་ཡིད་དགའ་བར་བྱ་དགོས་པ་དཔེར་ན། གསད་བྱའི།

འོ་ད་དེ་འདྲའི་གི་པི་གའི་སྡུག་བསྔལ་དེ། ད་སོ་སོ་གི་དང་དུ་བླངས་ནས་ན་ཚ་དྲག་དགོས་རེད་པ་ད་མེ་བཙའ་བཞག་ཡ་འདྲ་པོ་དང་རེད་པ་ད་མགོ་ལ་མེ་བཙའ་བཞག་ཡ་འདྲ་པོ་དང། སྡུག་བསྔལ་ཆེན་པོ་དྲག་ཡ་གི་ཆེད་དུ་སྡུག་བསྔལ་ཆུང་ཆུང་ལ་པི་གའི་ཨ་ནི་བཟོད་དགོས་ཀྱི་འདུག་པ། འོ་དེ་ནང་ལྟར་སྡུག། ཞེས་པ་ལྟར་རང་རེས་ཆོས་ཕྱིར། ཆོས་ཀྱི་ཕྱིར་དཀའ་བ་སྤྱད་ན་དེས་ངན་སོང་གི་སྡུག་བསྔལ་མང་པོ་གོ་བཅད་པས་ལེགས་སྙམ་པ་དང། འོ་ད་སོ་སོ་ཆོས་བྱེད་པའི་ཁ་ཐུག་ཆོས་ཉན་པའི་ཁ་ཐུག་ཆོས་ད་ཆོས་བྱེད་པའི་ཁ་ཐུག་ལ་སོ་སོ་ལ་བི་ཀའི་དཀའ་ངལ་འདྲ་པོ་ག་རེ་བྱུང་ན་ཡང་དེ་ལ་བི་ཀའི་དང་དུ་བླངས་ནས་ཁྱད་དུ་བསད་ན་ཨ་ནི་བི་དྷི་ཀའི་དེ་ནི་ངན་སོང་གི་སྡུག་བསྔལ་མང་པོ་གོ་བཅད་པས་བཅད་འགྲོ་གི་རེད་ལེགས་སྙམ་པ་དང། དེའི་སྐབས་སྡུག་བསྔལ་གྱི་ཡོན་ཏན་ཡང་དྲན་དགོས་ཏེ་སྤྱོད་འཇུག་ལས། གཞན་ཡང་འགྲོ་བ་དུས་ངན་གྱི་འཁོར་བའི་སྡུག་བསྔལ་བསམ་པའི་ཡོན་ཏན་ནི། ཤིན་ཏུ་ཆེ་སྟེ། རང་ཉིད་སྡུག་བསྔལ་གྱི་དབང་དུ་གྱུར་པ་དེས་སྐྱོ་བས་ང་རྒྱལ། རྒྱགས་པའི་དྲེགས་པ་སེལ་བར་བྱེད། གཞན་སྡུག་བསྔལ་གྱི་དབང་དུ་གྱུར་པ་མཐོང་བ་ན་དེ་དང་བྲལ་ན་སྙམ་པའི། འཁོར་བ་ལ་སྙིང་རྗེ་བསྐྱེད། སྡུག་བསྔལ་དེ་རྒྱུ་མི་དགེ་བའི་འབྲས་བུར་མཐོང་ནས་སྡུག་བསྔལ་མི་འདོད་པས་སྡིག་ལ་འཛེམ་ཞིང་སྡུག་བསྔལ་མི་འདོད་པ་དེས་བདེ་བ་འདོད་ལ། དེ་དགེ་བའི་འབྲས་བུར་མཐོང་ནས་དགེ་བ་ལ་དགའ་བར་འགྱུར་ཞེས་གསུངས། དེར་མ་ཟད་རབ་ཏུ་བྱུང་བས་ནི་གནས་ཁང་ཟས་གོས་སོགས་དམན་པ་རེ་ལས་མ་བྱུང་ཡང། ད་རབ་ཏུ་བྱུང་བ་ཚོ་གས་པོ་དང་སོ་སོ་བསྡད་ས་གི་གནས་ཁང་དང་ཨ་ནི་ཟ་ཡ་དང་གོན་ཡ། ཨ་ནི་ཅིག་ཐབ་ཆས་འདྲ་པོ་སོགས་ལ་ད་ཞེ་དྲག་ཡག་པོ་མིན་པ་དམན་པ་རེ་ལས་མ་བྱུང་ཡང་ཨ་ནི་ཆོས་གོས་དང་བསོད་སྙོམས་དང་གནས་མལ་སོགས་ངན་ངོན་ཙམ་གྱིས་ཆོག་ཤེས་པ་སོགས།

དཀའ་བ་རེ་བཟང་མཉམ་དུ་དཀའ་བ་སྤྱད་དེ། འདི་ནི་འདོད་ཆུང་ཆོག་ཤེས་བྱེད་པ་སོགས་ཚངས་སྤྱོད་འཕེལ་བའི་གནས་ལ་བརྟེན་པས། འོ་དུས་སུ་འདོད་ཆུང་ཆོག་ཤེས་བྱས་པ་ཡིན་ན་ཨ་ནི་སོ་སོའི་ཚངས་སྤྱོད་འཕེལ་འགྲོ་བ་རེད་བ། ཚངས་སྤྱོད་འཕེལ་བའི་གནས་ལ་བརྟེན་པའི་སྡུག་བསྔལ་དང་ལེན་བྱེད་དགོས། དེ་མ་བྱུང་ན་ཟས་ནོར་ལ་སོགས་པ་ལེགས་པོ་ཞིག་འདོད་དེ།

ཟས་ནོར་ལ་སོགས་པ་ལེགས་པ་ཞིག་འདོད་དེ། རྒྱུ་ནོར་སྤེལ་བའི་ཐབས་བྱེད་བྱས་ནས། ད་དེ་ལ་སོ་སོ་དཔལ་འབྱོར་དགོས་ཀྱི་ཡོད་རེད་དཔལ་འབྱོར་ཆེན་པོ་ཡོང་དགོས་ཀྱི་ཡོད་རེད། དཔལ་འབྱོར་ཆེན་པོ་ཡོང་བ་ལ་ཡང་ལས་སླ་པོ་མེད་པ་རེད་རོ་ད། དེའི་དོན་དག་ལ་དཀའ་ལས་མང་པོ་རྒྱབ། སྤེལ་བའི་ཐབས་བྱེད་བྱས་ནས། ཆོས་མི་བསམ་པར་མི་ཚེ་དོན་མེད་དུ་འདའ་བ་ལས་མ་འདས་ཏེ། སྔོན་ཤིང་ཚོང་ཞིག་གིས་ཤིང་བཙོང་མཁན་ཞིག་གིས་རོ་ད་ཤིང་བཙོང་མཁན་ཞིག་གིས་སྟོན་པས་གཏེར་གཟིགས་ནས་དུག་མྱུར་དུ་ཁྱབ་པའོ། འོ་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་གཏེར་གཟིགས་ནས་རོ་ད་གཏེར་ད་ས་ནས་ཡང་གསེར་དང་ཅིག་གར་སོང་ད།

ཤིང་ཚོང་དེ་གསོད་འགྲོ་བྱེད་པ་ཁ་གསོད་པར་ཉེ་བ་ན། ཨ་ནི། རྗེ་ནི། དུག་མྱུར་དུ་ཁྱབ་པའོ་དུག་དྲག་པོའོ་ཞེས་བརྗོད་ནས་དེ། ཁོའི་སེམས་ལ་ཡོད་རེད་པ་སངས་རྒྱས་ཀྱི་གསུང་ཡག་དེ་དེ་ཁ་ནས་ཤོར་ནས་འོ། ད་དངོས་གནས་དུག། དུག་མྱུར་དུ་ཁྱབ་པའོ་ཟེར་སངས་རྒྱས་ཀྱིས་དེ་དུག་རེད་རེད་གསུང་གི་འདུག་སྟེ། ད་རེ་བ་ད་ཁོ་བསད་འགྲོ་བྱེད་པ་ར། དུག་མྱུར་དུ་ཁྱབ་པའོ་དུག་དྲག་པོའོ་ཞེས་བརྗོད་པས། ཁྱོད་དེ་ལབ་དགོས་ག་རེ་ཟེར་རྒྱལ་པོ་གིས། ཁྱོད་བསད་འགྲོ་བྱེད་དུས་དུག་མྱུར་དུ་ཁྱབ་པའོ་དུག་དྲག་པོ་ཟེར་དགོས་ག་རེ་རེད་ཟེར། ཁྱེད་ཀྱི་སྐབས་ན་སླར་རྒྱུ་མཚན་དྲིས་པས་ན་ད་ལོ་རྒྱུས་དྲང་པོ་བཤད་རེད། དྲིས་པ་ན་སྔར་གྱི་ལོ་རྒྱུས་བཤད་པས་ཨ་ནི་ཁོ་མ་བསད་པ་བྱས་ཚེ་ཐར་བཏང་རེད། སངས་རྒྱས་ཀྱིས་དེ། གསུངས་པ་རེད་པ་ལུང་བསྟན་གནང་བཞག་རོ་ད། བཏང་བའི་རབས་བཞིན་ནོར་ནི་དེ་ལྟ་བུའི་དུག་ཡིན་ཟེར་ད་དོན་དག་དེ་གསེར་དང་དངུལ་དང་ནོར་ཅིག་ཡོད་རོ་རྒྱུ་ཅ་ལག་དཔལ་འབྱོར་འོ་དེ། དུག་རེད།

དེའི་ནང་ནས་རབ་ཏུ་བྱུང་བ་ཚོ་དེ་ལས་ཀྱང་འདོད་པ་ཆུང་བ་ཆོག་ཤེས་པ་ཅིག་དགོས་ཀྱི་ཡོད་རེད་མཁྱེན་སོང་ང་འདོད་ཆུང་ཆོག་ཤེས་བྱས་ན་རང་ཅག་རབ་བྱུང་རྣམས་ཀྱང་མཐུན་རྐྱེན་འགྲིག་ནས་འོང་སྟེ། སོ་སོ་འདོད་པ་ཆུང་བ་བྱས་ཆོག་ཤེས་པ་བྱས་ནས་ཡག་པོ་ཅིག་བསྡད་བསྡད་ན་ཨ་ནི་མཐུན་རྐྱེན་དེ་གར་བྱས་ནས་སླེབས་ཡོང་བ་རེད་མཐུན་རྐྱེན་རོ་བ་ད་རྐང་བཙུགས་ནས་བི་ག་ཞིམ་པོ་ཅིག་ཟ་ཡ་འཐུང་ཡ་གི་ཆེད་དུ་བི་ག་རྔུལ་ནག་ཚིལ་ཚིལ་འདྲ་པོ་ཞིག་ཕར་རྒྱུག་ཚུར་རྒྱུག་བྱེད་དུ་མི་དགོས་པ་བྱེད། རོ། ད་ཡག་པོ་ཅིག་བསྡད་བསྡད་ན་གྲྭ་པ་རབ་ཏུ་བྱུང་བ་ཡིན་ཙང་མཐུན་རྐྱེན་དེ་འགྲིག་ཡོང་གི་རེད་གསུངས། མཐུན་རྐྱེན་འགྲིག་ནས་འོང་སྟེ་རྗེ་རིན་པོ་ཆེས་ཀྱང་བྱ་བྲལ་ལ་གཤེགས་སྐབས་དཔོན་སློབ་དགུ་ལ་དངུལ་ཞོ་བརྒྱད་ལས་མེད། དེ་ལས་མི་འདུག་པ་རྗེ་རིན་པོ་ཆེ་བྱ་བྲལ་ལ་ཕེབས་པའི་སྒང་ལ། དཔོན་སློབ་དགུ་ཡོག་རེད། དེ་ནས། འཁོར་དག་པ་རྣམ་བརྒྱད་ཟེར་ཡོག་དང། འཁོར་དག་པ་རྣམ་བརྒྱད་བྱས། ཨ་ནི་རྗེ་ཙོང་ཁ་པ་བྱས། འོ་དཔོན་གཡོག་དེ་གའི་དགུ། གི། ད་གཅིག། རྒྱུ་ཅ་ལག་འདྲ་པོ་རེད་གང་ག་ཚོ་རུག་རུག་བྱས་ཡོང་ག་ལ་རིན་ཐང་ཕབ་ཡོང་དུས། ཞོ་བརྒྱད་མ་གཏོགས་ཡོག་མ་རེད་ཞོ་བརྒྱད་ཀྱི་རིན་ཐང་གཅིག་མ་གཏོགས། ད། རེད་པ་ད་བྱ་བྲལ་ལ་གཤེགས་སྐབས་དཔོན་སློབ་དགུ་ལ་དངུལ་ཞོ་བརྒྱད་ལས་མེད་པ། འདོད་ཆུང་ཆོག་ཤེས་མཛད་པ་ལྟར་དང། དེ་གའི་འདི་འདྲ་བོ་ཡོག་རེད། གོས་ཀྱང་ཤིན་ཏུ་ངན་པ་མིན་ཙམ་གྱིས། སོ་སོ་དུག་ལོག་གོན་ཡ་དེ་ཧ་ཅང་གི་ངན་པ་ཅིག་རྩབ་རལ་འདྲ་པོ་དང། དེ་འདྲའི་གོན་དགོས་ཡ་ཡོག་མ་རེད། རོ་ཧ་ཅང་གི། ངན་པ། གོས་ཀྱང་ཤིན་ཏུ་ངན་པ་མིན་ཙམ་གྱིས་གང་བྱུང་གིས་ཆོག་པར་བྱེད། ཟས་གོས་སོགས་ཀྱི་ཉམས་ལེན་ལ་མི་གནོད་བཞིན་དུ་རང་གི་བསོད་ནམས་རྙེད་ན་ནི་ལོངས་སྤྱོད་ཀྱང་ཆོག་ད་སོ་སོའི་བསོད་ནམས་ཀྱི་ཟས་གོས་ག་རེ་ཅིག་སོ་སོ་ལ་སླེབས་སོང་ན་ལོངས་སྤྱོད་བྱས་ན་འགྲིག་གི་རེད་ཆོག་གཞན་གྱིས་སྨད་ར་སོགས་མི་སྙན་པ་བྱུང་བའང་བཟོད་པ་བྱས། སོ་སོ་ལ་བེ་གའི་སྨད་ར་བཏང་ཡང་འདྲ་བ་ཁ་བཏང་ཡང་འདྲ་བ་ག་རེ་བྱས་ཡོད་ན་བེ་གའི་གོ་སོང་ན་དེ་ལ་བཟོད་པ་བྱེད་དགོས་རེད་ལམ་སང་ད་ག་ཁོང་ཁྲོ་ཟ་རྒྱུ་ཡོད་མ་རེད་ཨོ་ང་ལ་པི་ཀའི་ཁ་བཏང་གི་འདུག་ཟེར་ན་ཁོང་ཁྲོ་ཟ་དགོས་ཡ་ཡོད་མ་རེད་པ་ད། གཞན་ཡང་ལུས་དྲང་པོར་བསྲངས་པའི་དཀའ་སྤྱད་སོགས་དེ་གལ་ཆེན་པོ་རེད་སོ་སོ་པི་ཀ་ཅིག་བསྒོམ་ལམ་རིམ་བསྒོམ་ཡ་འདྲ་བོ་དང་འོ་ད། དེ་འདྲ་རེད་ད་པི་ཀའི་དགེ་སྦྱོར་བྱས་པའི་ཁ་ཐུག་ལ་ཨ་ནི་ལུས་འདི་པི་ཀའི་ཡག་པོ་བྱེད་ཡ་དྲང་པོ་བྱེད་ཡ་བསྲང། སེམས་པི་ཀའི་སོ་བཞི་བསྡད་པ་འདྲ་བོ་ཅིག་མ་བྱས་པ་བྱས་སོ་བཞི་བ་ཟེར་གྱི་ཡོད་རེད་ད། ལུས་ཡག་པོ་ཅིག་བསྡད། ལུས་དྲང་པོ་བསྡད་པ་ལ་དཀའ་ལས་ཡོད་རེད་པོ་ད། འདུག་སེ་བསྡད་ཡ་དེ་ལ་དཀའ་ལས་ཅིག་ཡོད་རེད་པོ་ད། ཡིན་ན་ཡང་དཀའ་ལས་དེ་དགེ་བའི་ཕྱོགས་ལ་ཆོས་ཀྱི་དོན་དག་ལ་དཀའ་སྤྱད་བྱས་པ་རེད། དེ་གིས་དེ་ནི་སྡིག་སྒྲིབ་དག་འགྲོ་གི་ཡོད་རེད། གཞན་ཡང་ལུས་དྲང་པོར་བསྲང་བའི་དཀའ་སྤྱད་སོགས་སྤྱོད་ལམ་གྱི་སྡུག་བསྔལ་དང་དུ་ལེན། ཆོས་ཞུ་བ་དང་ཅིག་ཆོས་བྱེད་པའི་དཀའ་སྡུག་ལ།

དེ་ནས། དཀའ་སྤྱད་སོགས་སྤྱོད་ལམ་གྱི་སྡུག་བསྔལ་དང་ལེན། སྤྱོད་ལམ་གྱི་སྡུག་བསྔལ་དང་དུ་ལེན། དཀོན་མཆོག་མཆོད་པ་སོགས་ཆོས་ཡོངས་སུ་འཛིན་པ་ལ་བརྟེན་པའི་སྡུག་བསྔལ་དང་ལེན། ད་གང་ཅིག་དཀོན་མཆོག་ལ་ཡང་མཆོད་པ་ཕུལ་ཡ་འདྲ་པོ་དང། འོ་ད་དེ་ནི། གང་ཅིག་བི་གའི་སངས་རྒྱས་ཀྱི་བསྟན་པ་བི་གའི་འཛིན་སྐྱོང་སྤེལ། བྱས་པའི་སྐབས་ན་དཀའ་ངལ་མང་པོ་འཕྲད་ཡོང་གི་རེད་སྡུག་བསྔལ་མང་པོ་འཕྲད་ཡོང་གི་རེད་ཡིན་ནའི་དེ་ཚོ་དང་དུ་ལེན། རེད་དཱ། སྡུག་བསྔལ་དང་དུ་ལེན། གཟུགས་མི་སྡུག་པ་དང་གོས་ངན་པ་སོགས་ཇི་འདྲ་བྱུང་ཡང་དེ་དག་ལ་དང་འདོད་ཀྱི། དེ་ནི་ཆོས་སྤངས་ནས་འདོད་ཡོན་ལས་ལྡོག་པ། འཚོ་བ་ལ་བརྟེན་པའི་སྡུག་བསྔལ་དང་དུ་ལེན། འདོད་ཡོན་ལས་བཟློག་པ། གཟུགས་མི་སྡུག་པ་དང་གོས་ངན་པ་སོགས་ཇི་འདྲ་བྱུང་ཡང་དེ་དག་ལ་དང་འདོད་ཀྱི་ཆོས་སྤངས་ནས་འདོད་ཡོན་ལས་བཟློག་པ། འཚོ་བ་ལ་བརྟེན་པའི་སྡུག་བསྔལ་དང་དུ་ལེན། དང་གི་དེ།

སེམས་ཅན་དོན་བྱེད་ལ་བརྟེན་པའི་སྡུག་བསྔལ་དང་ལེན་ཚོང་དང་ཞིང་ལས་སོགས་ནོར་སྤེལ་ཐབས་བཅས་སྤང་སྤང་བ་སོགས།

རེད་བ་ད་གཅིག་ཆོས་ཀྱི་དོན་དག་ལ། འདི་འདྲའི་མི་འགྲོ་བ་བྱས། ཨ་ནི་སོ་སོའི་བི་གའི། ཀ་སོ་ཝུར་ད། གོས་བི་གའི། མི་གཙང་བ་རེ་འགྲོ་ཡ་འགྲོ་བ་དང། གོས་ཀྱི་མདོག་ངན་པ་ཆགས་འགྲོ་ཡ་འགྲོ་བ་དང། ཨ་ནི་བི་གའི། རྡོ་དེ་འདྲའི་ལ་བི་གའི། འདོད་ཡོན་ལས་བཟློག་པ་བཟློག་པ་རེད་བ་ད། མ་ཆགས་པ། འཚོ་བ་ལ་བརྟེན་པའི་སྡུག་བསྔལ་དང་ལེན་སྒོ་དེ་གཅིག་གོ་རྒྱུ་རེད་བྱེད་དེ་འདྲ་ཡིན་པ་འདྲ། ད་དེ་ནས་དེ་འདྲ་བྱས། ཆོས་ལ་ངེས་སེམས་ཀྱི་བཟོད་པ་ནི། ད་གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ་སྡུག་བསྔལ་དང་ལེན་གྱི་བཟོད་པ། ད་གང་བྱེད་སོ་སོ་ལ་སྡུག་བསྔལ་ག་རེ་བྱུང་ན་ཡང་དེ་དང་དུ་ལེན་ནས་བཟོད་དགོས་ད། ག་རེ་གི་ཐོག་ནས་སྡུག་བསྔལ་གྱིས་བྱུང་བ་ཡིན་ན་ཡང། འོ་ད་དེ་དང་དུ་བླངས་ནས་སྡུག་བསྔལ་དེ། སོ་སོ་ལ་སྡུག་བསྔལ་ཡོང་ཡ་དེ་དང་དུ་བླངས། ཁོང་ཁྲོ་མ་བྱེད་པ་བྱས་དེའི་ལན་དེ་ལ་བཟོད་པ་སྒོམ་དགོས་རེད། ཆོས་ལ་ངེས་སེམས་ཀྱི་བཟོད་པ་ནི་མྱུར་ལམ་ལས་རྒྱས་པར་གསུངས་ལ། དགེ་སྦྱོར་ཉམས་ལེན་གྱི་གནས་ལ་བསྒོམ་པ་དང། འཛིན་སྐྱོར་བྱེད་པ། ད་འདོན་པ་དཔེ་ཆ་འཛིན་བློ་ལ་འཛིན་དཔེ་ཆ་མང་པོ་བློ་རུ་བཟུང་ཡ་འོ་ད། དཔེ་ཆའི་ཚིག་མང་པོ་རེད་བ་ད་བློ་ལ་བཟུང་ཡ་དང་ཨ་ནི་སྐྱོར་ནི་དཔེ་སྐྱོར་སྦྱང་བྱས་པ། སོགས་ཀྱི་སྒོ་ནས་གནས་དང་གནས་མ་ཡིན་པའི་དེ་ནི། སོགས་ཀྱི་སྒོ་ནས་རེད་བ་ད་ཨ་ནི་གནས་དང་གནས་མ་ཡིན་པའི། བླང་དོར་དང། གནས་བླང་གནས་མ་ཡིན་པ་དོར། ཟེར་ན་ཡིན་རེད་ད་དཀོན་མཆོག་གི་ཡོན་ཏན་དང་ཐོབ་བྱའི་བྱང་ཆུབ་དང་དེར་བགྲོད་པའི་ལམ་དང། བདག་མེད་དང་སྡེ་སྣོད་ཟབ་ཅིང་རྒྱ་ཆེ་བའི་དོན་ལ་དཔྱོད་པ་དང།

ཨ་ནི་ཆོས་ལ་ངེས་སེམས་ཀྱི་བཟོད་པ། བཟོད་པ་འདི་གསུམ་ལས། དང་པོ་ནི་གནོད་བྱེད་ལ་བརྟེན་ནས་འབྱུང་བ་དང། གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ་ཟེར་ཡག་དེ། གནོད་པ་ཡི་གནོད་པ་ཡོང་བ་ལ་བརྟེན་ནས་ཨ་ནི་བཟོད་པ་དེ་སྒོམ་ཐུབ་ཀྱི་ཡོད་རེད། འོ་ད་གནོད་བྱེད་ལ་བརྟེན་ནས་ཨ་ནི་བཟོད་པ་དེ་འབྱུང། གཞན་གཉིས་ནི་སྐབས་ཀུན་ཏུ་འབྱུང་བ་སྟེ། སྡུག་བསྔལ་དང་ལེན་གྱི་བཟོད་པ་དང། ཆོས་ལ་ངེས་སེམས་ཀྱི་བཟོད་པ་དེ་ག་དུས་ཡིན་ནའི།

ལུས་ཀྱི་སྤྱོད་ལམ་གཟབ་ཅིང་བཀྲེས་སྐོམ་བཟོད་ལ། འཛིན་སྐྱོར་ལ་རྩེ་གཅིག་ཏུ་སེམས་པ་དང། དེར་མ་ཟད་ཐ་ན་གྲོང་ཆོག་ཏུ་འགྲོ་བ་ཚུན་ལའང། ཐ་ན། གྲོང་ཆོག་ཅིག་འགྲོ་གི་ཡོད་ན་ཡང་བཟོད་པ་ཕྱི་མ་གཉིས་ཚང་བར་བྱར་ཡོད། གྲོང་ཆོག་ཏུ་འགྲོ་བའི་སྒང་ལ། ཕ་གིའི། སྡུག་བསྔལ་དང་ལེན་གྱི་བཟོད་པ།

བརྩོན་འགྲུས་གང་ཞེ་ན། དགེ་བའི་དམིགས་པ་ལ་སྤྲོ་བའོ། བརྩོན་གང་དགེ་ལ་སྤྲོ་བའོ། བརྩོན་འགྲུས་ཟེར་ཡག་དེ། དགེ་བའི་དམིགས་པ་ལ་སྤྲོ་བ། དགེ་བ་ལ་སྤྲོ་བ། ཞེས་དགེ་བའི་བྱ་བ་ལ་སྤྲོ་བ་ནི་བརྩོན་འགྲུས་ཀྱི་ངོ་བོ་ཡིན། དགེ་བ་ལ་སྤྲོ་བ་བརྩོན་འགྲུས་ཀྱི་མཚན་ཉིད། ཆོས་བཞི་ལྡན་གྱི་དགེ་བ་ལ་ཡང་དག་པར་སྤྲོ་བའི་ཆ་ནས་བཞག་པའི་ཡེ་ཤེས་དེ་བརྩོན་འགྲུས་ཕར་ཕྱིན་གྱི་མཚན་ཉིད། འདི་ནི་དགེ་བ་གང་ཡང་མཐར་ཕྱིན་པར་བྱེད་པའི་ཐབས་མཆོག་སྟེ། བརྩོན་འགྲུས་ཟེར་ཡག་དེ། ཕ་གིའི་དགེ་བ་ག་རེ་ཅིག་ཡིན་པ་ཡིན་ན་ཕ་གིའི་མཐར་ཕྱིན་ཡག་གི་ཐབས་ཤེས་ཡོད་ན་མེད་ན་དེ་བརྩོན་འགྲུས་རེད། མདོ་སྡེ་རྒྱན་ལས། དགེ་བའི་ཚོགས་ཀྱི་ནང་ན་བརྩོན་འགྲུས་མཆོག། འདི་ལྟར་དེ་ལ་བརྟེན་ནས་དེ་རྗེས་ཐོབ། དེ་རྗེས་ཐོབ། བརྩོན་འགྲུས་ཀྱིས་ནི་མོད་ལ་བདེ་གནས་མཆོག། དངོས་གྲུབ་འཇིག་རྟེན་འདས་དང་འཇིག་རྟེན་གཏོགས། བརྩོན་འགྲུས་ཀྱིས་ནི་སྲིད་སྤྱོད་སྲིད་སྤྱོད། འདོད་པ་ཐོབ། བརྩོན་འགྲུས་ཀྱིས་ནི་དག་པ་རབ་འགྱུར་ལྡན། བརྩོན་འགྲུས་ཀྱིས་ནི་འཇིག་ཚོགས་འདས་ནས་གྲོལ། བརྩོན་འགྲུས་ཀྱིས་ནི་བྱང་ཆུབ་མཆོག་སངས་རྒྱས། ཞེས་བརྩོན་འགྲུས་ནི་དགེ་བ་ཀུན་གྱི་མཆོག་ཡིན་པ་དང། དེ་ལས་སངས་རྒྱས་གོ་འཕང་མན་ཆད་འབྱུང་བར་གསུངས་ས། འོ་ད་སངས་རྒྱས་ཀྱི་གོ་འཕང་མན་ཆད་ད་ལྟ་ཡན་ཆད་ཀྱི་དགེ་བ་སྒང་ག་བརྩོན་འགྲུས་ལ་བརྟེན་ནས་ཡོང་དགོས་རེད། དབུ་མ་འཇུག་པར་ཡང། ཡོན་ཏན་མ་ལུས་བརྩོན་འགྲུས་རྗེས་འགྲོ་ཞིང། ཞེས་གསུངས་ས། དེས་ན་ཁ་ཏོན་སོགས་བྱེད་ཚེ། བོང་བུ་ཆད་པ་གྱེན་དུ་དེད་པ་ལྟར་མི་བྱེད་པར། ད་སོ་སོ་ཕ་གིའི་དགེ་བ་རེ་ཅིག་བྱེད་པའི་ཁ་ཐུག་རེ་ཁ་ཏོན་འདོན་གྱི་ཡོད་ནའི་རེད། ཁ་འདོན་འདོན་ཡ་ཡིན་ནའི་རེད་དཔེ་ཆ་རེ་ཅིག་བལྟ་གི་ཡོད་ནའི་རེད་ལམ་རིམ་བསྒོམ་གྱི་ཡོད་ནའི་རེད་བོང་བུ་ཆད་པ། འོ་ད་ཆད་བསྡད་པ་གྱེན་དུ་དེད་པ་ལྟར་བྱེད་ཀྱི་ཡོད་མ་རེད།

ཁོ་སྒྲོ་ཉལ་འགྲོ་གི་ཡོད་མ་རེད་ཡ་ཐང་ཆད་ཚར་བ། སྤྲོ་བ་ཡོད་མ་རེད་འགྲོ་ཡག་བོང་གུ་དེ། གྱེན་ལ་ཡག་དཀའ་ལས་ཁག་ཙ་ཡིན་ཙང་བྱེད་ཚར་དགེ་བ་བྱས་པ་གང་ལ་དེ་ནི། དེ་འདྲའི་མ་བྱས་པ་ཆེ་བེ། སྤྲོ་སིང་སིང་བྱས་ནས་སྤྲོ་ཤུགས་དང་ལྡན་པའི་ཐོག་ནས་དགེ་བ་བྱེད་དགོས་རེད། དེའང་དང་པོ་ནས་ཆུང་རིམ་དང། ཉུང་རིམ་ནས་གོམས་པར་བྱས་ཏེ་བརྩོན་པ་ཇེ་ཆེ་ཇེ་ཆེར་བྱ། བརྩོན་འགྲུས་ཀྱི་བར་ཆད་དེ་ག་རེ་རེད་ཟེར་ན། ལེ་ལོ་རྣམ་པ་གསུམ་ལས། བརྩོན་འགྲུས་ཀྱི་བར་ཆད།

ཅེས་བྱ། ད་སྒྱིད་ལུག་པའི་ལེ་ལོ། བྱ་བ་ངན་ཞེན་གྱི་ལེ་ལོ་ནི། རྙེད་བཀུར་དང་འདུ་འཛི། དེ་ནས་བྲེ་མོའི་གཏམ། ཞིང་ལས། ཚོང། ཚེམ་བུ་བརྒྱབ་ཡ་ཚེམ་བུ་དང་སྐུད་པ་འཁེལ་བ་སོགས་འཇིག་རྟེན་གྱི་བྱ་བ་དང་མི་དགེ་བའི་ལས་ལ། སྐྱོ་དུབ་མེད་པར་ཞེན་གྱིས་འཇུག་པ། ད་མི་དགེ་བའི་ལས་ཀྱི་ཕྱོགས་ལ། འཇིག་རྟེན་གྱི་བྱ་བའི་ཕྱོགས་ལ་ལས་དགོས་ན་ནི་བད་ཀན་སྐྱོ་ངལ་རྩ་ནས་མེད་མཁན་གྱི་བ་དང་ཞེ་པོ་གཅིག་དགའ་པོ། དཀའ་ལས་ཁག་སྣང་མེད་པ། དེའི་དེ་ནི་བྱ་བ་ངན་ཞེན་གྱི་ལེ་ལོ་རེད། བྱ་བ་ངན་པ་མི་དགེ་བའི་བྱ་བ་ལ་ཞེན་པ་དེ་རེད། དེ་དག་ལ་བརྩོན་འགྲུས་མི་ཟེར་ཅེས། འཇིག་རྟེན་གྱི་བྱ་བ་ལ་ཞེ་པོ་གཅིག་དགའ་པོ་དང་དེ་ཡོད་དེ་ལ་བརྩོན་འགྲུས་ཀྱི་མིང་ཐོགས་ཀྱི་མ་རེད།

ཨ་ནི། འབད་བརྩོན་བྱས་ན་ད་དེ་བརྩོན་འགྲུས་རེད། དེ་གས་ཡག་པོ་ཡོང་གི་རེད་བ་ད། འདི་ནི་སྡུག་རུས་ཟེར་བ་ཡིན། སྡུག་རུས་ཟེར་བ་ཡིན། འདི་ཡི་གཉེན་པོར་སྤྱོད་འཇུག་ལས། གཉིས་པ་བྱ་བ་ངན་པ་ལ་ཞེན་པའི་ལེ་ལོ་སྤངས་པ་ནི་འདི་ཕྱི་ཐམས་ཅད་དགའ་བའི་རྒྱུ་ནི་མཐའ་ཡས་པའི་དམ་པའི་ཆོས་ཉམས་སུ་ལེན་པ་ལ་དགའ་བའི་མཆོག་སྤངས་ནས་འབྲས་བུ་སྡུག་བསྔལ་གྱི་རྒྱུ་ཡི་སྡིག་པ་དང་འདུ་འཛི་མང་པོའི་གཡེང་བ་དང་རྒོད་པ་སོགས་བྱ་བ་མ་ཡིན་པ་མང་པོ་ལ་ཁྱོད་ཅིའི་ཕྱིར་དགའ་བར་མི་རིགས་ཏེ་སྡུག་བསྔལ་གྱི་རྒྱུ་ཡིན་པའི་ཕྱིར་རོ། འོན་ཏེ། ད་དེ་བ་ཚ་ལ་དེ་དགུ་སང་འཕེལ་བྱ་ན།

རེད་བ་ད། དེ་གའི་སྒྱིད་ལུག་པའི་ལེ་ལོ། དེ་ནས་བྱ་བ་ངན་ཞེན་གྱི་ལེ་ལོ་དེ་འགྲིགས་སོང་བ་ད་ཞུམ་པའི་ལེ་ལོ་ཟེར་དེ་ཆོད། ཞུམ་པའི་ལེ་ལོ་ནི། དེ་ནས་ང་ལྟ་བུས་སངས་རྒྱས་གང་ནས་སྒྲུབ་ནུས་ཤིང་ས་ཡང་འགྲོ། རེད་བ་ད། སེམས་ཅན་ཐམས་ཅད་ཀྱི་དོན་བྱེད་པའང་གང་ནས་ནུས། མགོ་དང་རྐང་ལག་གཏོང་བ་སོགས་ཀྱང་བདག་ལྟ་བུས་ཇི་ལྟར་ནུས་ཞེས་པ་ལྟ་བུའི་སྙིང་ཞུམ་པ་དེ། ཞུམ། འོ་ན་སྙིང་ཞུམ་ནས། ལེ་ལོ་དེ་རེད། དེའི་གཉེན་པོ་ལ། དེའི་གཉེན་པོར། སངས་རྒྱས་ཀྱི་ཆོས་རེ་རེ་སྟེ། དཔེར་ན། དལ་འབྱོར་རྙེད་དཀའ་ལྟ་བུའི་དམིགས་སྐོར་སྣ་རེ་རེ་ལ་ཡང་མི་ཚེ་སྒྲིལ་ཏེ་སྦྱང་དགོས་པ་བྱུང་ཡང་བཟོད་འོས་སྙམ་པ་དང། འོ་ད། དལ་འབྱོར་རྙེད་དཀའ་འདྲ་པོ་བི་གན། མི་སྐོར་གཅིག་ལ་ཡང་བི་མི་ཚེ་གཅིག་གི་བི་གན། རེ་བ་དག་སྦྱང་དགོས་པོ་ཡོད་ན་ཡང། སྦྱང་བསམ་པ་འོ་དེ་འདྲའི་བསམ་བློ་གཏང་དགོས་རེད་མ་གཏོགས་ངས་དེ་འཇོན་གྱི་མ་རེད་ང་ལྟ་བུའི་སངས་རྒྱས་དེ་ག་བ་ཡོང་དགོས་རེད་སེམས་ཅན་ཐམས་ཅད་ཀྱི་དོན་ག་བ་བྱེད་ཐུབ་དགོས་རེད་བསམ་ཡང་གི་ཞུམ་པ་དེ་བྱེད་རྒྱུ་ཡོད་མ་རེད། སྙམ་པ་དང་འཇིག་རྟེན་འདིར་དོན་མིན་པ་ལ་བརྩོན་པ་ཆེར་བསྐྱེད་པས་ཚོང་པ་སོགས་ཀྱིས་ཀྱང་ཁེ་ཅུང་ཟད་ཙམ་གྱི་ཕྱིར་དུ།

ངེས་པར་བསྒྲུབ་ནུས་སྙམ་པ་དང། གཞན་ཡང་སྤྱོད་འཇུག་ལས་བདག་གིས་བྱང་ཆུབ་ག་ལ་ཞེས་སྒྱིད་ལུག་པར་ནི་མི་བྱ་སྟེ། འདི་ལྟར་དེ་བཞིན་གཤེགས་པ་ནི། བདེན་པ། བདེན་པ་གསུངས་པས། འདི་ནི་བདེན་འདི་གསུངས། བདེན་པ་འབའ་ཞིག་གསུངས་པ་ཡིན་ཙང་བདེན་པ་འབའ་ཞིག་གསུངས་པས་ནི་ཕྱིན་ཅི་ལོག་གསུངས་པའི་རྒྱུ་མེད་པས་ཡིད་བརྟན་རུང་བའི་བདེན་པ་འདི་གསུངས་སོ། ཇི་ལྟར་གསུངས་ན་སྦྲང་བུ་ཤ་སྦྲང་བུང་བ་དང། དེ་བཞིན་སྲིན་བུར་གང་གྱུར་པ། དེས་ཀྱང་བརྩོན་པའི་སྟོབས་བསྐྱེད་དེ། ཚོགས་གཉིས་བསགས་ན། སངས་རྒྱས་ཀྱིས་ག་རེ་གསུངས་ཡོད་རེད། སྦྲང་བུ་དང། ཤ་སྦྲང་དང་བུང་བ་དང་སྲིན་བུ་དེ་ཚོ་གི་ཡང། བརྩོན་པའི་སྟོབས་བསྐྱེད་དེ་ཚོགས་གཉིས་བསགས་ན་རྫོགས་པའི་བྱང་ཆུབ་ཐོབ་པར་དཀའ་བ། རྫོགས་པའི་བྱང་ཆུབ་ཐོབ་པར་དཀའ་བ།

རིམ་པས་རིམ་པས་བསླབ་པ་ཡིན་ན་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་ཡ་ཡོད་རེད། འོ་དེ་རེད། ཞེས་གསུངས་ན་བདག་ལྟ་བུ་རིགས་ཀྱིས་ཁྱད་པར་དུ་འཕགས་པ་མིའི་རིགས་སྐྱེས་ལ། སོ་སོ་ག་རེ་བྱེད་ནན་པའི་མི་ལ་སྐྱེས་ཚར་བ། མི་ཡི་ལུས་རྟེན་བླངས་ཡོད་རེད་པ་བསམ་པ་ཁྱད་པར་ཅན་བྱང་ཆུབ་སྒྲུབ་པ་ལ་ཕན་པ་དང་གནོད་པའི་བླང་དོར་ངོ་ཤེས་པས། བྱང་ཆུབ་ཀྱི་སྤྱོད་པ་བླངས་ཏེ་མ་བཏང་ན། བདག་གིས་བྱང་ཆུབ་ཅིས་མི་ཐོབ་སྟེ་ངེས་པར་ཐོབ་ནུས་སྙམ་དུ་བསམ་པར་བྱའོ། ཅེས་གསུངས་པ། གཞན་སྟོན་པ་བདེན་པར་གསུངས་པས་སྦྲང་བུས་ཀྱང་སངས་རྒྱ་བར་གསུངས་ན་ང་ལྟ་བུ་མིར་སྐྱེས་ཤིང་སྨྲ་ཤེས་དོན་གོ་བས་བྱང་ཆུབ་ཅིས་མི་ཐོབ་སྟེ་ཐོབ་ནུས་སྙམ་དུ་བསམ། དེ་ལྟ་མོད་དེ་མགོ་དང་རྐང་ལག་གཏོང་བ་སོགས་བྱ་དཀའ་བའི། སྤྱོད་པ་རྣམས་མི་ནུས་སོ་སྙམ་ན་སྤྱོད་འཇུག་ལས། འོན་ཏེ་བརྩོན་པས་བསྒྲུབ་ནུས་ཀྱང་རྐང་ལག་དང་མགོ་ལ་སོགས་པ་སྦྱིན་པར་གཏོང་དགོས་པས་བྱ་དཀའ་བའི་སྤྱོད་པ་དེ་དག་བདག་གིས་མི་ནུས་པས་བདག་ནི་འཇིགས་ཤེ་ན། དེ་དག་སྦྱིན་པར་བཏང་དགོས་ཀྱང་སྡུག་བསྔལ་ལྕི་བ་དང་ཡང་བའི་ཁྱད་པར་ལེགས་པར་མ་ཕྱེད་པར། འདོར་ལེན་ལ་རྨོངས་པས་བདག་ནི་འཇིགས་པར་ཟད་ཀྱི་འཇིགས་མི་དགོས་ཏེ་ཅེས་དང། དེ་ལ་ཞེད་སྣང་དགོས་ཡ་ཡོད་མ་རེད། དཔེར་ན་བྱང་ཆུབ་སྒྲུབ་པ་ལ་མགོ་དང་རྐང་ལག་དང་དེ་ཚོ་སྦྱིན་པ་བཏང་དགོས་ཀྱི་འདུག་པ།

པ་དང། འོ་ད་དེ་འདྲའི་སྦྱིན་པ་བཏང་ཡ་ལ་བར་སངས་རྒྱས་ཀྱིས་དང་པོ་དེ་ལ་བར་སྦྱོར་ནས། འོ་ད་དེ་ལ་བསླབ། འོ་ད་དེ་ཚོ་བཏང་གསུངས་ནས། དེ་ནས་ག་ལེ་ག་ལེ་པའི་ཕྱི་ནས་རིམ་གྱིས་རང་གི་ཤ་ཡང་གཏོང་བ་ཡིན་སོ། གཏོང་ག་ས་གཏོང་བ་ཡིན་པས་སོ། གཏོང་བ་ཡིན་པས་སོ་ཞེས་སོགས་དང། དེ་ལྟར་གོམས་པས་གང་གི་ཚེ་རང་གི་ལུས་ལ་ཡང་ཚོད་མ་གཏོང་བ་སོགས་ལྟ་བུའི་བློ་སྐྱེས་པ་ནི་དེའི་ཚེ། ཤ་ལ་སོགས་པ་གཏོང་བས་དེ་ལ་དཀའ་བ་ཅི་ཞིག་ཡོད། ཅུང་ཟད་ཀྱང་མེད་པས་དཀའ་སྤྱད་ལ་འཇིགས་པར་མི་རིགས་སོ། ད་སྦྱིན་པ་བཏང་ཡང་པའི་ཆུང་རིམ་ནས་གོམས་གོམས་གོམས་གོམས་གོམས་ནས་གང་མཚམས་ཅིག་ལ་སོ་སོ་བའི་སོ་སོའི་ལུས་ལ་བའི་ཤ་བཅད་ནས་སྦྱིན་པ་བཏང་ན་ཡང་ཚོད་མ་བཏང་བ་ལས་ལས་སླ་འདྲ་བ་ད་ལྟ་ང་ཚོ་ཚོད་མ་སྦྱིན་པ་བཏང་བ་ལས་དེ་དུས་ལུས་ལ་ཤ་བཅད་དེ་བཏང་ཡ་དེ་ལས་སླ་འདྲ་བ་ཡོད་རེད། དེའི། དེ་དུས་སྐབས་སླེབས་སོང་ན་ཨ་ནི་ལ་མགོ་དང་རྐང་ལག་བཏང་ན་དཀའ་ལས་ཁག་ཡ་ཡོད་མ་རེད། དེ་ཡིན་དུས་ད་ལྟ་དེ་ལ་བའི་ཞེད་སྣང་བྱེད་དགོས་ཡ་ཡོད་མ་རེད། ཅེས་གསུངས་པ་ལྟར་ཆུང་རིམ་ནས་བཏང་ན་གོམས་པར་གྱུར་ནས་མགོ་དང་རྐང་ལག་གཏོང་བ་ལ་ཚོད་མ་བཏང་བའི་ཚོད་ཙམ་ལས་མི་སེམས་པ་འབྱུང་བས་དེའི་ཚེ་གཏོང་བ་ལ་དཀའ་བ་མེད་སྙམ་སྤྲོ་བ་བསྐྱེད། སངས་རྒྱས་ཀྱི་ཡོན་ཏན་མཐའ་ཡས་པས་སྒྲུབ་དཀའ་སྙམ་ན། འགྲོ་བ་དང་ད་ལྟ་འགལ་བའི་བྱང་ཆུབ་སྒྲུབ་པ་སྒྲུབ་པ་ལ་ཨ་ལི་པ་མགོ་རྐང་ལག་མང་པོ་སྦྱིན་པ་བཏང་དགོས་འདུག་དེ་དཀའ་ལས་ཁག་པོ་འདུག་བསམ་ཡ་བྱེད་རོགས་དེ་ཕ་ཀ་རེད་ད། དེ་འདྲས་བྱེད་དགོས་མ་རེད། ད་ཡང་སངས་རྒྱས་ཀྱི་ཡོན་ཏན་པའི་ཀྱི་མཐའ་ཡས་པ་དཔག་ཏུ་མེད་པ་ཅིག་ཡིན་པ་ཡིན་དུས་ཆ་ཚང་ང་ཚོས་སྒྲུབ་ཡ་དཀའ་ལས་ཁག་པོ་རེད་བསམ་ཡོང། སྙམ་ན་དེ་སྒྲུབ་བྱེད་ཀྱི་ལམ་ཡང་ཟབ་ཅིང་རྒྱ། ཟབ་ཅིང་རྒྱ་ཆེ་མཐའ་ཡས་པས་རང་གིས་བསྒྲུབས་ན་ཐོབ་པར་ནུས་ངེས་སུ་བསམ།

དེ་ནི། སངས་རྒྱས་པ་ལ། དེ་ནི། སེམས་ཅན་གྱི་དོན་དུ་ངན་སོང་དུ་འགྲོ་བ། སོགས་ཞེ་དྲག་བྱེད་དགོས་ཀྱི་འདུག་པ་སེམས་ཅན་གྱི་དོན་དག་རྒྱལ་སྲས་བྱང་ཆུབ་སེམས་དཔའ་ཚོ་གིས། དེ་དཀའ་ལས་ཡོད་རེད་བསམ་ན། ཡོད་དོ་ཞེ་ན་སྤྱོད་འཇུག་ལས། སྙིང་རྗེའི་བསམ་པ་དག་པའི་བྱང་སེམས་དེ། སྒོ་གསུམ་གྱི་སྡིག་པ་སྤངས་པའི་ཕྱིར་རམ། རྒྱུ་མཚན་གྱིས་ལུས་གཏོང་བ་ལ་ལུས་ཀྱི་སྡུག་བསྔལ་མེད། མེད་ཅིང། ལུས་གཏོང་བའི་དུས་ལ། མཁས་པའི་ཕྱིར་ན། ལུས་བཏང་བ་ན་ཡིད་ལ་མི་དགའ་བ་ཡང་མེད་དེ། རྒྱུ་མཚན་ཟ། འདི། དེ་བྱེད། ཀུཏྟ་གོ་བོ་ཅི་དུ་བའོ་འདི། རྣམ་གྲོལ་དེ་རེད། ཡིག་ཆེན་དེ་རྣམ་གྲོལ་ལག་བཅངས་ན་མེད་ཉན་དེ་ཡིན་ཟེར་བ་རེད། ཡིག་ཆེན་དེ་འདི་ལྟར། གང་ཟག་གི་བདག་དང་བདག་གིར་ཞེན་པའི་ལོག་པར་རྟོག་པ་དང། སྲོག་གཅོད་བྱེད། སྲོག་གཅོད་སོགས་ཀྱི་སྡིག་པས་སྔ་མས་སེམས་དང་ཕྱི་མས་ལུས་ལ་གནོད་པ་ཡིན་ལ་སེམས་དཔའ་ཆེན་པོ་དེ་དག་སྦྱིན་པ་ལ་སོགས་པའི་རླབས་པོ་ཆེའི་བསོད་ནམས་ཀྱི་སྟོབས་ཀྱིས་ནི་ལུས་བདེ་ལ། བླང་དོར་གྱི་གནས་དང་སྟོང་པ་ཉིད་ཀྱི་དོན་ལ་མཁས་པ་ཡིས་ནི་མཐུས་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་ལྟར་སེམས་བདེ་བ་ཡིན་ན། ཏེ་ཡིན་པས་གཞན་དོན་དུ་འཁོར་བར། བསྐལ་པ་དུ་མར་གནས་ཀྱང་ནི། སྙིང་རྗེ་ཅན་བྱང་ཆུབ་སེམས་དཔའ་དེ་དག་ཅི་སྟེ་སྐྱོ་སྟེ། སྐྱོ་བའི་རྒྱུ་མེད་པའི་ཕྱིར། ཞེས་དང། སྔར་བཤད་པའི་རྒྱུ་མཚན་དེ་ལྟ་བས་ན་སེམས་སྐྱོ་བ་དང་ལུས་ངལ་བ་ཀུན་སེལ་བའི་བྱེད་ལས་དང་ལྡན་པའི་བྱང་ཆུབ་ཀྱི་སེམས་ཀྱི

ད་ཅེས་སོགས་ལྟར་སེམས་ཅན་གྱི་དོན་དུ་མནར་མེད་དུ་གནས་ཀྱང་རང་གི་སྡིག་པ་སྤངས་པས་ན། ལས་མ་བྱས་པ་དང་མི་འཕྲད་པར་གསུངས་པས། སྡུག་བསྔལ་མེད་ཅིང་མི་བདེ་བ་མེད་པས་ན། དེར་མི་དགའ་བ་མེད་པར་དག་ཞིང་དུ་འཇུག་པ་དང་འདྲ་བ་ཉིད་དོ་སྙམ་དུ་བསམ། ད་རྒྱལ་སྲས་བྱང་ཆུབ་སེམས་དཔའ་སེམས་ཅན་གྱི་དོན་དག་ལ་འབད། ངན་སོང་ནང་ལ་དམྱལ་བའི་ནང་ལ་འབད།

དག་ཞིང་ལ་འཇུག་པ་དང་འདྲ་བ་ཉིད་དོ་སྙམ་དུ་བསམ། ཨོ་འདི་རེད་ད་དེ་ནས་ལེ་ལོ་དེ་འགྲིགས་སོང་ང་ད་བྱ་བ་ངན་ཞེན་གྱི་ལེ་ལོ་སྒྱིད་ལུག་པའི་ལེ་ལོ་བདག་ཉིད་ཨོ་དེ་ནས་ཕྱི་བཤོལ་གྱི་ལེ་ལོ་ཟེར་ནས་གསུམ། ད་བརྩོན་འགྲུས་ལ་གསུམ་ལས།

སེམས་ཅན་གཅིག་གི་དོན་དག་ལ་ཡང་ཕ་གི་དམྱལ་བའི་ནང་ལ་བསྐལ་པ་འབུམ་ཕྲག་བར་དུ་གནས་དགོས་ཀྱི་ཡོད་ནའི་གནས་པ་ཅིག་བྱེད་ཀྱི་ཡིན་གནས་ཐུབ་པ་ཅིག་སོ་སོས་བཟོ་གི་ཡིན་བསམ་པ་བྱས་ན་དང་པོ་གོ་ཆ་འདྲ་པོ་ཕ་གི་བགོས་ནས་སྦྱངས་ཤིང་སྔགས་ཀྱི་སྐབས་རང་ངོས་ནས་དེ་ལྟར་བཟོད་ནུས་ཀྱང། རེད་པ་ད་འོ་ན་སྔགས་ཀྱི་ལམ་ལ་ཞུགས་དགོས་ཡ་ག་རེ་རེད། དེ་འདྲའི་བའི་སེམས་ཅན་གཅིག་གི་དོན་དག་གི་བསྐལ་པ་འབུམ་ཕྲག་བར་དུ་དམྱལ་བ་ལ་བའི་གནས་ནས་སྐྱོ་ངལ་འདྲ་པོ་མེད་པ་ཡིན་ན། སྔགས་ཀྱི་ལམ་ལ་ཕ་གི་ཚེ་གཅིག་ལ་ཕ་གི་ལུས་གཅིག་ལ་སངས་རྒྱས་དགོས་ཡ་མགྱོགས་པོ་མགྱོགས་པོ་བས་མྱུར་བ་མྱུར་བ་སངས་རྒྱས་དགོས་ཡ་ག་རེ་བྱུང་བ་རེད། ཨོ་ད། ཞེ་ན། རང་ངོས་ནས་དེ་ལྟར་བཟོད་ནུས་ཀྱང་སེམས་ཅན་གྱི་ངོས་ནས་སྡུག་བསྔལ་ཡུན་རིང་བས་བུ་སྡུག་པ་ཆུས་ཁྱེར་བའི་མ་བཞིན་སྡུག་བསྔལ་ལས་མྱུར་བ་མྱུར་དུ་འདོན་འདོད་ཀྱི་བློས་སྔགས་བླ་མེད་ཀྱི་ལམ་དུ་འཇུག་པ་དགོས། གོ་ཆའི་བརྩོན་འགྲུས་སྐབས། རང་སེམས་ཅན་གྱི་དོན་དུ་དམྱལ་བ་མནར་མེད་ནའང་འཇུག་བཟོད་པའི་སེམས་སྦྱང་བ་དང། སྐྱེས་བུ་འབྲིང་སྐབས་རང་འཁོར་བ་ལས་ཐར་འདོད་ཀྱི་བློ་སྐྱེས་པ་གཉིས་འགལ་ལོ་ཞེ་ན། ཁ་ཐུག་ཕ་གི་ཧོབ་ཀྱིས་ཕ་གི་བསམ་བློ་བཏང་ན་ཞིག་བསམ་བློ་དེ་འགལ་བ་ཡིན་པའི་བཟོ་འདྲ་ཞིག་འདུག་པ་ད་གོ་ཆའི་བརྩོན་འགྲུས་སྒང་ན་སེམས་ཅན་གྱི་དོན་དུ་བས་དམྱལ་བ་ལ་ཕ་གི་དམྱལ་བ་མནར་མེད་ནའང་ཕ་གི་ལོ་འབུམ་ཕྲག་འབུམ་ཕྲག་གནས་ན་ཡང་ང་བཟོད་ཀྱི་ཡོད་བསམ་བསམ་བློ་ཅིག་བཏང།

མི་འགྲུབ་པ་ཡིན་ལ། བྱང་སེམས་ལ་བློ། བྱང་སེམས་ལ་བློ་སྦྱངས་ཏེ་རང་མི་འཇིགས་པའི་གདིང་ཐོབ་ནས་ཡིན་པར་གདའ། བྱང་ཆུབ་སེམས་ལ་བློ་སྦྱངས་ནས་རང་མི་འཇིགས་པའི་གདིང་ཐོབ་ནས་སྙིང་རྗེ་དང་སྨོན་ལམ་གྱི་དབང་གིས་སྐྱེ་བ་བཞེས་པ་ལ་ནི་སྤྲོ་བཞིན་དུ་འཇུག་པ་ལས། ད་བྱང་ཆུབ་སེམས་དཔའ། མི་འཇིགས་པའི་གདིང་ཐུབ་ནས། ད་སྟོང་ཉིད་མངོན་སུམ་དུ་རྟོགས། ད་བི་ཀའི་དག་ས་ལ་གནས་བསྡད་པ་འདྲ་བོ་རེད་པོ་ད། དེ་ནི་བི་ཀའི་བྱང་ཆུབ་སེམས་དཔའ་བི་ཀའི་ས་ཐོབ་བསྡད་མཁན། འོ་ད་དེ་འདྲི་དེ། ཨ་ནི་སྙིང་རྗེ་དང་སྨོན་ལམ་གྱི་དབང་ཁོ་རང་གིས་ཁོ་ན་གིས་དེ་ནི་ངན་སོང་ལ་བི་ཀའི་སེམས་ཅན་གྱི་དོན་དུ་ངན་སོང་ལ་ཕེབས་ཡ་འདྲ་བོ་འཁོར་བ་ལ་བི་ཀའི། བཞུགས་ཡ་འདྲ་བོ་དེ་འདྲས་ཡོད་རེད། སྤྲོ་བཞིན་དུ། དེ་མིན་དུ་བྱང་ཆུབ་སེམས་དཔའི་སོ་སོ་སྐྱེ་བོ་གཅིག་རོང་ད་ཚོགས་ལམ་པ་དང་སྦྱོར་ལམ་པ་བྱང་སེམས་སོ་སྐྱེ། འོ་ད་དེས་དེ་ལས་ལས་དབང་གིས་ངན་འགྲོར་སྐྱེ་བ་ལ་འཇིགས་ཤིང་བྱང་ཆུབ་སེམས་དཔའ་ཡང་ལས་ཉོན་གྱི་དབང་གིས་ངན་འགྲོར་སྐྱེ་བ་ལ་འཇིགས་ཤིང་དེ་ག་རེ་རེད་ཟེར་ན་རང་དོན་དུ་མ་རེད་དེ་ངན་འགྲོ་ལ་སྐྱེས་པ་ཡིན་ན་ཨ་ནི་གཞན་དོན་ལྟ་ཞོག། རང་དོན་ཡང་མི་འགྲུབ་པ་ཡིན་ལ། བྱང་སེམས་ལ་བློ་སྦྱང་སྦྱངས་ཏེ་རང་མི་འཇིགས་པའི་གདེང་ཐོབ་པ་ན་སྙིང་རྗེ་དང་སྨོན་ལམ་གྱི་དབང་གིས་སྐྱེ་བར་བྱེད་པ་ལ་ནི་སྤྲོ་བཞིན་དུ་འཇུག་པ་ལས། འདི་ནི། སྡུག་བསྔལ་དང་ཡིད་མི་བདེ་བ་ཅུང་ཟད་ཀྱང་མེད། གཞན་གྱི་དོན་ལ་རང་གིས་དཀའ་བ་དང། ཆོས་ཉམས་པ་ལ་དམིགས་ནས་མི་སྒྲུབ་པ་སོགས་ཀྱི་ཚེ།